ལེའུའི་གཞུང་བཤད་པ་དང་ལེའུའི་མཚན་ནོ། དང་པོ་ལ་དང་པོ་ལེའུའི་གཞུང་བཤད་པ་ལ་གཉིས་བརྩོན་འགྲུས་བརྩམ་དགོས་པར་བསྐུལ་བ་དང་བརྩོན་འགྲུས་ཇི་ལྟར་བརྩམ་པའི་ཚུལ་ལོ། དང་པོ་བརྩོན་འགྲུས་བརྩམ་དགོས་པར་བསྐུལ་བ་ལ་གཉིས་དངོས་དང་བརྩོན་འགྲུས་ངོས་བཟུང་ངོ། བརྩོན་འགྲུས་བརྩམ་པར་བསྐུལ་བ་དེ་ལ་དངོས་དང་བརྩོན་འགྲུས་ངོས་བཟུང་ངོ། དང་པོ་དངོས་ནི། དེ་ལྟར་བཟོད་པས་དེ་ལྟར་བཟོད་པས་བརྩོན་འགྲུས་བརྩམ། འདི་ལྟར་བརྩོན་ལ་བྱང་ཆུབ་གནས། རླུང་མེད་གཡོ་བ་མེད་པ་བཞིན་བསོད་ནམས་བརྩོན་འགྲུས་མེད་མི་འབྱུང། སྔར་བཤད་པ་དེ་སྔར་བཤད་པ་དེ་ལྟར་དཀའ་སྤྱད་དང་གཞན་གྱི་གནོད་པ་ལ་བཟོད་པས་བྱང་ཆུབ་མྱུར་དུ་ཐོབ་པར་འདོད་ན། བྱང་ཆུབ་མྱུར་དུ་ཐོབ་པར་འདོད་ན། བརྩོན་འགྲུས་བརྩམ་པར་བྱ་དགོས་ཏེ། དེ་ལྟར་སྤྱོད་པ་ཕུལ་ཕྱིན་ལ། ཕུལ་ཕྱིན་ལ་བརྩོན་པ་ལ། དེ་ལྟར་སྤྱོད་པ་ཕུལ་ཕྱིན་ལ་བརྩོན་པ་ལ་བརྩོན་འགྲུས་ལ། སྤྱོད་པ་ཕུལ་ཕྱིན་ལ། བརྩོན་པ་ལ། བྱང་ཆུབ་གནས་ཏེ། བྱང་ཆུབ་གནས་ཏེ། མར་མེ་ལ་སོགས་པ། རླུང་མེད་ན་གཡོ་བ་མེད་པ་བཞིན་དུ་ཡེ་ཤེས་དང་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཀྱང་བརྩོན་འགྲུས་མེད་ན་འབྱུང་བར་མི་འགྱུར་བས་བླ་ན་མེད་པའི་བྱང་ཆུབ་ནི་བརྩོན་འགྲུས་ལ་རག་ལས་པས་འབད་པར་བྱའོ། དབུ་མ་འཇུག་པ་ལས་ཡོན་ཏན་མ་ལུས་བརྩོན་འགྲུས་རྗེས་འགྲོ་ཞིང་བསོད་ནམས་བློ་གྲོས་ཚོགས་ནི་གཉིས་ཀྱི་རྒྱུ། ཞེས་གསུངས་པ་ལྟར་རོ། བརྩོན་འགྲུས་ལ་བསླབ་ཚུལ་དང། བཟོད་པ་ལ་བརྟེན་ནས་རྩ་བ་དེ་ལྟར་བཟོད་པས་བརྩོན་འགྲུས་བརྩམ་ཟེར། རྩ་བ་ཡར་དེ་ལྟར་བཟོད་པས་བརྩོན་འགྲུས་བརྩམ་ཟེར་དུས་ཙ་ན་བཟོད་པ་ལ་བརྟེན་ནས་བརྩོན་འགྲུས་བྱུང་བ་ཡིན། ཕར་ཕྱིན་དྲུག་པོ་དེ་རིམ་པས་རིམ་པས་སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་བྱུང་བ་ཡིན། འོ་མདོ་སྡེ་རྒྱན་དང་དེ་ནི་འོ་རེད། ཕར་ཕྱིན་མངོན་རྟོགས་རྒྱན་ལ་གསུང་གི་ཡོད་པ་སྔ་མ་སྔ་མ་ལ་དེ་སྐད་རེད། རིམ་པ་རིམ་པ་བྱས་ནས་རྒྱུ་འབྲས་ཡིན། ད་བརྩོན་འགྲུས་དེ་ཡོན་ཏན།

བསྐུལ་བ་དེ་ལ། བརྩོན་འགྲུས་དེ་མེད་ན་ཡོན་ཏན་གཞན་དག་པོ་མི་འབྱུང་བ་འོ་ད་དོན་དུ་བརྩོན་འགྲུས་ལ། ད་བརྩོན་འགྲུས་ངོས་བཟུང་བ། འོ་ན་གཉིས་པ་བརྩོན་འགྲུས་ངོས་བཟུང་བ་ནི་ག་འདྲ་ཅིག་ལ་ཟེར་བ་ཟེར་ན་བརྩོན་འགྲུས་ངོས་བཟུང་བ་ནི། བརྩོན་འགྲུས་ངོས་བཟུང་བ་ནི་བརྩོན་གང་དགེ་ལ་སྤྲོ་བའོ། ཉོན་མོངས་ལ་སྤྲོ་བ་ལེ་ལོ།

སྤེལ་བའོ། དང་པོ་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལ་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་སྤང་བ་ལ་གཉིས། མི་མཐུན་ཕྱོགས་ངོས་བཟུང་བ་དེ་ཇི་ལྟར་སྤོང་བའི་ཚུལ་ལོ། དང་པོ་མི་མཐུན་ཕྱོགས་ངོས་བཟུང་བ་ནི་དེ་ཡི་མི་མཐུན་ཕྱོགས་བཤད་བྱ་ལེ་ལོ་ངན་ལ་ཞེན་པ་དང་སྒྱིད་ལུག་བདག་ཉིད་བསླད་པ་བརྙས་པའོ། བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལེ་ལོ་རྣམ་པ་གསུམ་པོ། ཐུགས་སྲས་ཡིན། བརྩོན་འགྲུས་ཀྱི་མི་མཐུན་ཕྱོགས་བཤད་པར་བྱའོ་གང་ཞེ་ན། ལུས་དང་ཡིད། ལས་སུ་མི་རུང་བ། སྙོམ་ལས་ཀྱི་བདེ་བ་ལ་ཞེན་པའི་ལེ་ལོ་དང། སྙོམ་ལས་ཀྱི་བདེ་བ་ལ་ཞེན་པའི་ལེ་ལོ། བྱ་བ་ངན་པ་ལ་ཞེན་པའི་བྱ་བ་ངན་པ་ལ་ཞེན་པ་དང། དགེ་བ་སྒྲུབ་པ་ལ་སྒྱིད་ལུག་ནས་ངས་མི་ནུས་སྙམ་དུ་བདག་ཉིད་ལ་བརྙས་པའོ། བརྩོན་འགྲུས་ཀྱི་མི་མཐུན་ཕྱོགས་གསུམ་པོ་དེ་རྩ་བའི་ཚིག་ཡ་གི། རྩ་བའི་ཚིག་ཡ་གི། ཟེར་ན་འགྲིག་གི་འདུག་ག། ལེ་ལོ་ངན་ལ་ཞེན་པ་དང་སྒྱིད་ལུག་བདག་ཉིད་བརྙས་པའོ། མི་མཐུན་ཕྱོགས་ཚིག་གསུམ་པོ་འདི་ལ་གསལ་པོ་བྲིས་པ་འདུག་ག། ལུས་དང་ཡིད་ལས་སུ་མི་རུང་བ། ལུས་དང་ཡིད་ལས་སུ་མི་རུང་བ། དགེ་བའི་ལས་བྱ་བ་ལ་མི་རུང་བ། མི་འདོད་པའོ། མི་རུང་བ་སྙོམས་ལས་ཀྱི་བདེ་བ་ལ་ཞེན་པའི་ལེ་ལོ། བྱ་བ་ངན་པ་ལ་ཞེན་པ་དང་དགེ་བ་སྒྲུབ་པ་ལ་སྒྱིད་ལུག་ནས་ངས་མི་ནུས་སྙམ་དུ་བདག་ཉིད་ལ་བརྙས་པའོ། ཟེར་ད་བརྩོན་འགྲུས་རྣམ་པ་གསུམ་པོ་དེ་དག་མངོན་རྟོགས་རྒྱན་ནས་མ་ཞེན་ཡོངས་སུ་བརྩོན་འགྲུས་དང། བརྩོན་འགྲུས་རྣམ་པ་གསུམ་འདི་ལ་ཡོད་པ་རྗེ་བླ་མའི་སྨོན་ལམ་ཐོག་མཐའ་བར་དགེ་མ་ལ་ཡོད་པ་སོགས་བརྩོན་འགྲུས་དེའི་དབྱེ་བ་དེ་ཚོ་ཉིན་བརྒྱའི་ཐུབ་ན་དོན་གང་འདིའོ། གཉིས་པ་དེ་ཇི་ལྟར་སྤོང་བའི་ཚུལ་ལ་གསུམ། སྙོམ་ལས་ལ་རོ་མྱང་བའི་ལེ་ལོ་སྤང་བ་དང་བྱ་བ་ངན་པ་ལ་ཞེན་པའི་ལེ་ལོ་སྤང་བ་དགེ་བ་ལ་སྒྱིད་ལུག་པའི་ལེ་ལོ་སྤང་བའོ། ཟེར་དང་པོ་སྙོམས་ལས་ལ། ཟེར་རོ་མྱང་བའི་ལེ་ལོ་སྤང་བ་ལ་གཉིས། ལེ་ལོའི་རྒྱུ་བརྟགས་ནས་སྤང་བ་དང་ཇི་ལྟར་སྤང་བའི་ཚུལ། དང་པོ་ལེ་ལོའི་རྒྱུ་བརྟགས་ནས་སྤང་བ་ནི། ལེ་ལོ་སྐྱེ་བའི་རྒྱུ་གང་ཞེ་ན་སྙོམས་ལས། བདེ་བའི་རོ་མྱང་དང་གཉིད་ལ་བརྟེན་པའི་སྲེད་པ་ཡིས་འཁོར་བའི་སྡུག་བསྔལ་མི་སྐྱོ་ལས། ལེ་ལོ་ཉེ་བར་སྐྱེ་བར་འགྱུར་རོ། དགེ་བ་ལ་མི་འཇུག་པའི་སྙོམས་ལས་ལ་བདེ་བར་བཟུང་ནས། དེ་ལ་ཞེན་པས་བདེ་བའི་རོ་མྱང་བ་གཉིད་ལ་བརྟེན་པའི་ཕྲད་པ་ཡིས་ཀྱང་ལེ་ལོ་སྐྱེད་པར་བྱེད་ལ། འཁོར་བ་ལ་ཅུང་ཟད་ཀྱང་མི་སྐྲག་པར་འཁོར་བའི་སྡུག་བསྔལ་ལ་མི་སྐྱོ་བ་ལས་ལེ་ལོ་སྐྱེ་བར་འགྱུར་བས། རྒྱུ་ངོས་བཟུང་ནས་ལེ་ལོ་འགོག་པ་ལ་བརྩོན་པར་བྱའོ། ལེ་ལོ་སྐྱེ་ཡས་དགུ་འཇུག་ལེ་ལོ་སྐྱེ་ཡས་རྒྱུ་གཙོ་གཉིས་གསུངས་སོ། སྙོམ་ལས་བདེ་བའི་རོ་མྱང་དང་གཉིད་ལ་བརྟེན་པའི་སྲེད་པ་ཡིས་འཁོར་བའི་སྡུག་བསྔལ་མི་སྐྱོ་ལས། ལེ་ལོ་སྐྱེ་བར་འགྱུར། ལེ་ལོ་དེ་ལ་བརྟེན་ནས་བྱུང་བ་བས་ལེ་ལོ་སྐྱེ་བར། ལེ་ལོ་ཉེ་བར་སྐྱེ་བར་འགྱུར་བའི་རྒྱུ་ངོས་བཟུང་ནས་ལེ་ལོ་འགོག་པ་ལ་བརྩོན་པར་བྱའོ། གཉིས་པ་ཇི་ལྟར་སྤོང་བའི་ཚུལ་ལ་གཉིས། ཚེ་འདིའི་ཉེས་དམིགས་བསམས་ནས་ལེ་ལོ་སྤང་བ་ཚེ་ཕྱི་མའི་སྡུག་བསྔལ་བསམས་ནས་ལེ་ལོ་སྤང་བའོ། དང་པོ་ཚེ་འདིའི་ཉེས་དམིགས་བསམས་ནས་ལེ་ལོ་སྤང་བ་ལ་ས་བཅད་གསུམ། ཚེ་འདིའི་ཉེས་དམིགས་བསམ། མྱུར་དུ་འཆི་བས་མྱུར་དུ་འཆི་བས་བཅོམ་པ་དཔེས་བཤད་པ། རང་ཉིད་ཀྱང་འཆི་བའི་གཞན་དབང་དུ་འཆི་བའི་གཞན་དབང་དུ་གྱུར་པས། ལོང། ལོངས་སྤྱོད། ལོང་ཡོད། ལོང་ཡོད། ལོང་ཡོད་བྱར་མི་རུང་ངོ། དགེ་བ་ལ་མ་འབད་ན་སྡུག་བསྔལ་གྱིས་གདུང་བར་འགྱུར་རོ། སོ་ཐར། ཚེ་འདིའི་ཉེས་དམིགས་བསམ་པ་དེ་ལ་གསུམ་འདུག་ག་ཚེ་འདིའི་ཉེས་དམིགས་བསམས་ནས་ལེ་ལོ་སྤང་བ་ལ་གསུམ། ད་དང་པོ་མྱུར་དུ་འཆི་བས་འཇོམས་པ། དཔེས་བཤད་པ་ལ་གཉིས། མྱུར་དུ་འཆི་བས་འཇོམས་པ་དཔེས་བཤད་པ་ལ། མྱུར་དུ་འཆི་བས་འཇོམས་པ་དཔེས་བཤད་པ་ལ་གཉིས། མྱུར་དུ་འཆི་བས་བཅོམ་པ་དཔེས་བཤད་པ་ལ་གཉིས། འཆི་བས་བཅོམ་པ་མངོན་སུམ་དུ་མཐོང་བ་དེ་དཔེས་བཤད་པའོ། དང་པོ་འཆི་བས་བཅོམ་པ་མངོན་སུམ་དུ་མཐོང་བ་ནི། ཉོན་མོངས་ཉོན་མོངས་རྒྱ་པས་བཤོར་ནས་ནི་སྐྱེ་བའི་རྒྱར་ནི་ཆུད་གྱུར་ནས།

རྔོན་པ་བ་ལྟ་བུ། རྔོན་པ་བ། རྔོན་པ་བ་ལྟ་བུ། ལེ་ལོ་ལ་སོགས་པའི་ཉོན་མོངས་རྒྱ་པས་བཤོར་ཏེ་དབང་དུ་བྱས་ནས་ནི། ས་ད་དཔེ་ལ་བཞག་ན་ལེ་ལོ་ཉོན་མོངས་མང་གི་ཡོད་པའི་ནང་ནས་ད་འདི་ནི་གཙོ་བོ་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལེ་ལོ། ལེ་ལོ་ལ་སོགས་པའི་ཉོན་མོངས་རྒྱ་པས

དུ་མ། སོང་ངར་གྱུར་པ་དང་འཆི་བདག་གི་ཁར་ནི་སྐྱེ་བོ་དུ་མ་སོང་བར་གྱུར་པ་དང་འགྲོ་བར་འགྱུར་བ་ཅི་སྟེ་ད་དུང་ཁྱོད་ཀྱིས་མི་ཤེས་སམ། དགེ་བ་ལ་བརྩོན་པར་བྱའོ། ད་ནི་འཆི་བདག་གི་རྒྱར་ཆུད་པ་མངོན་སུམ་དུ་མཐོང་བ་དེ་དག་སྐྱེ་བོ་མང་གི་འཆི་གི་ཡོད་པ་དེ་འཆི་བདག་གི་ཁར། འཆི་བདག་གི་ཁར་སྐྱེ་བོ་མང་པོ་སྐྱེ་བོ་དུ་མ་སོང་བར་གྱུར་པ་དང། འགྲོ་བར་འགྱུར་བ་ཅི་སྟེ་ད་དུང་ཁྱོད་ཀྱིས་ཤེས་ཀྱི་མི་འདུག་གས། མི་ཤེས་སམ། དགེ་བ་ལ་བརྩོན་པར་བྱའོ། ཉོན་མོངས་རྒྱ་པས་བཤོར་ནས་ནི་སྐྱེ་བའི་རྒྱར་ནི་རྒྱར་ནི་སྐྱེ་བའི་རྒྱར་ནི་ཆུད་གྱུར་ནས་འཆི་བདག་ཁར་ནི་སོང་གྱུར་པ་ཅི་སྟེ་ད་དུང་མི་ཤེས་སམ། སོ་ད་ཚིག་མེད་མདོ། བློ་ལ་ཟིན་དགོས་ཀྱི་འདུག་ག་ད་མེད་མདོ།

གཉིད་ལ་བརྟེན་པ་གང། གདོལ་པ་དང་ནི་མ་ཧེ་བཞིན། གདོལ་པ་དང་ནི་མ་ཧེ་བཞིན། རྒན་གཞོན་བར་མ་ལ་སོགས་པའི་རང་སྡེ་འཆི་བདག་གིས་ཟེར་ད་རང་སྡེ་རང་གི་སྡེ་གཏོགས་རང་དཔེར་ན་མི་ཡིན་ན་མི། མི་དང་དེ་ནི་འུ་རེ་ཚོ་རང་སྡེ་སོ་སོའི་གྲྭ་པ་ཡིན་ན་གྲྭ་པ་གྲྭ་པ་དང་འོ་ད་དེ་འདྲ་མང་གི་ཕྱི་ཡོད་དེ་དག་གི་དེ་དགོན་པའི་བུ་ནས་ག་འདྲས་ག་འདྲས་འགྲོ་གི་ཡོད་ན་དེ་གང་པོ་མཐོང་མཐོང་དེ་འདྲ་བངས། རང་སྡེ་ཆེ་སར་བྱས་སོང་ན་མི་ཡོང་མདོག་ལ་ཧ་ཅང་ལ་དེ་ཡང་ཚུར་དུ་ཚུར་དུ་ཡོང་ན་དེ་ནི་སྐུ་ཞབས་གྲྭ་པ་ལ་བྱ་གྲྭ་པ་ལ་བྱ་ནི་ད་སོ་སོ་སོ་དགོན་པར་འོ་དེ་འདྲའི་རིམ་པས་བྱར་སོང་ན་དེ་ནི་ཡོ་བ་བངས་ཆུ་བ་དེ་རྒན་གཞོན་བར་མ་ལ་སོགས་པ་སོགས་པའི་རང་སྡེ་འཆི་བ་འཆི་བདག་གིས་རིམ་གྱིས་གསོད་པ་ཡང་ཁྱོད་ཀྱིས་མངོན་སུམ་དུ་མཐོང་བར་མ་གྱུར་ཏམ་དེ་དེ་ལྟར་མཐོང་ཡང་སྟེ་མངོན་སུམ་དུ་མཐོང་དགོས་པ་གང་འདོད། འོན་ཀྱང་གཉིད་ལ་བརྟེན་པའི་སྲེད་པ་གང་ཡིན་པ་དེ་ནི་མི་རིགས་ཏེ་སོ་ཏེ་དེ་འདྲ་གི་ཡོད་ན་ཡང་གཉིད་ལ་བརྟེན་པའི་སྲེད་པ་གང་ཡིན་པ་དེ་ནི་མི་རིགས་ཏེ་དཔེར་ན་གདོལ་པས་རིམ་གྱིས་གསོད་པའི་མ་ཧེ་གཞན་གསོད་པ་མཐོང་ཡང། གདོལ་པ་ཟེར་མཁན་ནི་ད་མ་ཧེ་སེམས་ཅན་གཞན་གསོད་མཁན་གྱི་ད་ཤན་པས་གསོད་པ་ཚིག་ཡོད་སེམས་གདོལ་པ་ནི་ཤན་པ་ལས་ཚིག་ཡིད་བརྒྱུད་པ་གདོལ་པས་རིམ་གྱིས་གསོད་པའི་མ་ཧེ་གཞན་གསོད་པ་མཐོང་ཡང་སྐྲག་པ་མེད་ཅིང་དལ་བར་གནས་པ་གདོལ་པ་དང་ནི་མ་ཧེ་བཞིན་ནོ། གདོལ་པ་དང་ནི་མ་ཧེ་བཞིན་ཏེ་ཧོ། མ་ཧེ་བཞིན་ནོ།

གདོལ་པས་རིམ་གྱིས་རིམ་གྱིས་གསོད་པའི་མ་ཧེ་གཞན་གསོད་པ་མཐོང་ནས། མ་ཧེ་གཞན་གསོད་པ་ཧོ། མ་ཧེ་གཞན་གསོད་པ་ད་ནི་ལས་མི་འགྲུབ་ས། མ་ཧེ་གཞན་གསོད་པ། མ་ཧེ་གཞན་གསོད་པ། མ་ཧེ། མ་ཧེ་གཞན་གསོད་པ་མཐོང་ཡང་སྐྲག་པ་མེད་ཅིང། མ་ཧེ་གཞན་གསོད་པ།

མི་ལ་ས་ཕོ་སྤྲོ་བ་ནུབ་པ་དག་རང་ཉིད་འཆི་བདག་གི་དབང་དུ་གྱུར་པས་ལེ་ལོ་མི་བྱ་བ་མྱུར་དུ་འཆི་བས་དགེ་བ་ལ་འབད་པ། འཆི་བའི་ཚེ་ལེ་ལོ་སྤོང་བ། དུས་མ་ཡིན་པ་འཆི་བའི་ཚེ་ལེ་ལོ་སྤོང་བ་དེ་དག་དུས་མ་ཡིན་པ་འདོད། འདོད་པའི་ལས་མ་བྱས་པར་གློ་བུར་དུ་འཆི་བས་ལེ་ལོ་མི་བྱ་བའོ། ཟེ་ས་བཅད་བཞི་པོ་ནི་གནད་ཆེན་པོ་འདྲ་པོ་འདུག་ག་ས་བཅད་བཞི་པོ་ནི་འོ་རེག་གི་རྒྱུན་དུ་འདྲ་པོ་བསམ་དགོས་གི་འདུག་ག། དང་པོ་ནི། རང་ཉིད་འཆི་བདག་གི་དབང་དུ་གྱུར་པས་ལེ་ལོ་མི་བྱ་བ་ནི་ལམ་ནི་ཀུན་ནས་བཀག་ནས་སུ་འཆི་བདག་གིས་ནི་བལྟས་བཞིན་དུ་ཇི་ལྟར་ཁྱོད་ཀྱིས་ཟ་དགའ་ཞིང། འདི་ལྟར་གཉིད་ལོག་ཇི་ལྟར་དགའ། ལམ་ནི། འཆི་བ་མེད་པའི་གྲོང་ཁྱེར་དུ་འགྲོ་བའི། འཆི་བ་མེད་པའི། འཆི་བ་མེད་པའི་གྲོང་ཁྱེར་དུ་འགྲོ་བའི་ལམ་ནི་ཀུན་ནས་བཀག་ནས་སུ། འཆི་བ་མེད་པའི། འཆི་བ་མེད་པའི་གྲོང་ཁྱེར། དེ་ནས་ཐར་པ་མཆོག་གི། ལམ་གཟིགས་ཀྱི་བ། ཐར་པ་ཇི་ལ་འགྲོ་བའི་ལམ་དེ་སྐད་དེ་དེས་བཀག་ནས། ལམ་ནི་ཀུན་ནས། གྲོང་ཁྱེར་དུ་འགྲོ་བའི་ལམ་ནི་ཀུན་ནས་བཀག་ནས་སུ་གདོལ་པ་ལྟ་བུའི་འཆི་བདག་གིས་ནི་གསད་བྱར། འཆི་བདག་གིས་ནི་གསད་བྱར་བལྟས་བཞིན་དུ། ཇི་ལྟར་ཁྱོད་ནི་མ་ཧེ་བག་མེད་པ་ལྟར་མ་ཧེ། ཇི་ལྟར་ཁྱོད་ནི་མ་ཧེ་དེ་བཞིན་མ་ཧེ་བག་མེད་པ་ལྟར་ཟས་ཟ་བ་ལ་དགའ་ཞིང་འདི་ལྟར་གཉིད་ལོག་པའི། སྲེད་པ་ལ་ཇི་ལྟར་དགའ། བག་མེད་པར་མི་རིགས་སོ། བག་མེད་ལ་སྡོད་པར་མི་རིགས་སོ། ཟེ་ད་ཚིག་ནི་རྣོ་འདི་འདྲ་པོ་འདུག་ག། ལམ་ནི་ཀུན་ནས་བཀག་ནས་སུ་འཆི་བདག་གིས་ནི་བལྟས་བཞིན་དུ། འཆི་བདག་གིས་སྐྱེ་བོ་བལྟས་བཞིན་དུ། ཟེ་རུང་འུ་རེ་ཚོ་ཇི་ལྟར་ཁྱོད་ཀྱི། ཁྱོད་ནི་ཟས་ཟ་ཡས་ལ་དགའ་བ། ཇི་ལྟར་གཉིད་ལོག་པ་ལ་ཇི་ལྟར་དགའ། བཟོ་བོ་དག་ཇི་ལྟར་གཉིད་ལོག་པའི་སྲེད་པ་ལ་ཇི་ལྟར་དགའ་བ་ཟེ་བག་མེད་པར་མི་རིགས། མི་རིགས་སོ། ཟེ་བག་མེད་ལ་སྡོད་པར་མི་རིགས། གཉིས་པ་མྱུར་བར་འཆི་བས་དགེ་བ་ལ་འབད་པ་ནི། ད་དུང་ཅུང་ཟད་ལོང་ཡོད་ཅེ་ན། ཟེ་མྱུར་བ་ཉིད་དུ་འཆི་འགྱུར་བས་ཇི་སྲིད་དུ་ནི་ཚོགས་བསག་བྱ། ཟེ་ཡས་དེ་མྱུར་བ་ཉིད་དུ་འཆི་འགྱུར་བས་ད་དེ་སུ་ལ་གདེང་མེད། ད་གང་པོ་གོ་འཁོར་བ་དེ་རིང་མི་འཆི་བ་ད་སང་མི་འཆི་བ་ད་སུ་ལ་གདེང་མེད། བྱས་ཙང་གོ་འཁོར་མྱུར་བ་ཉིད་དུ་འཆི་འགྱུར་བས་ཇི་སྲིད་དུ་ནི་ཚོགས་བསག་བྱ།

ད་གསུམ་པ་འཆི་བའི་ཚེ་ལེ་ལོ་སྤོང་བ་དུས་མ་ཡིན་པ་ནི་འཆི་བའི་ཚེ་ལེ་ལོ་སྤོང་ཡས་དེ་དག་རྒྱང་ཕྲ་བར་སོང་བ་དང། འཆི་བའི་ཚེ་ལེ་ལོ་སྤོང་བ་དུས་མ་ཡིན་པ་ནི་དེ་ཚེ་ལེ་ལོ་སྤངས་ཀྱང་ནི་དུས་མ་ཡིན་པར་ཅི་ཞིག་བྱ། འཆི་བས་ཟིན་པ་དེའི་ཚེ་ལེ་ལོ་སྤངས་ཀྱང་ནི་དུས་མ་ཡིན་པར་འབད་པས་ཅི་ཞིག་བྱ། དགོས་པ་ཅུང་ཟད་ཀྱང་མི་འགྲུབ་པའི་ཕྱིར་རོ། དེ་སྐད་དེ། ས་བཅད་བཞི་པོ་དེ་ནས་བྱིན་པའི་སྤྲོ་པོ་འདུག། བཞི་པ་འདོད་པའི་ལས་མ་བྱས་པར་གློ་བུར་དུ་འཆི་བས་ལེ་ལོ་མི་བྱ་བ་ནི། འདི་ནི་མ་བྱས་བརྩམས་པ་དང་འདི་ཕྱེད་བྱས་པར་གནས་པ་ལ་གློ་བུར་འཆི་བདག་འོངས་ནས་ནི་ཀྱི་ཧུད་བཅོམ་ཞེས་སེམས་པར་འགྱུར་རོ། མྱུར་དུ་འཆི་བས་ལས་འདི་ནི་མ་བྱས་པར་ཅུང་ཟད་བརྩམས་པ་དང། ལས་མ་བྱས་བྱས་མ་ཚར་ཅུང་ཟད་བརྩམས་པ་དང། ལས་མ་བྱས་བྱ་བ་འདི་ཕྱེད་ཙམ་བྱས་པར་གནས་པ་ལ་གློ་བུར་དུ་འཆི་བདག་འོངས་ནས་ནི་འགྱོད་བཞིན་དུ་ཀྱི་ཧུད་བདག་བཅོམ་ཞེས་སེམས་ཤིང། རྟབ་པས་སེམས་ཤིང་རྟབ་པས་འགྱོད་པར་གྱུར་ན་དེའི་ཚེ་ཅི་ཞིག་བྱ། ད་ལྟ་ཉིད་ནས་དགེ་བ་ལ་བརྩོན་པར་བྱའོ། ས་བཅད་བཞི་པོ་ནི་གནས་ཆེན་པོའི་སྤྲོ་པོ་འདུག་དེ་ནས་ས་བཅད་བཞི་པོ་དང་ནི་ཐེག་དགེ་བཅུའི་མཇུག་གི་ཚིག་ནན་ཏུར་རང་བོར་རེ་བློ་ལ་ཟིན་ཐུབ་ན་ག་འདྲ་སྤྲོ་པོ་འདུག་དགེ་བ་ལ་བརྩོན་པར་བྱའོ། གསུམ་པ།

དང་པོ་འཆི་བའི་ཚེ་མྱ་ངན་གྱིས་གདུངས་པ་ནི། མྱ་ངན་ཤུགས་ཀྱིས་ཤུགས་ཀྱིས་སྐྲངས་པ་ཡི། མིག་དམར་གདོང་ལས་མཆི་མ་འཛག། ཉེ་དུ་རེ་ཐག་ཆད་པ་དང་གཤིན་རྗེའི་ཕོ་ཉའི་བཞིན་ལ་བལྟ། ཟ་ད་ནི་དངོས་ཡོད་ལ།

འགྲེལ་པ་འདི་ལ་མྱ་ངན་འཆི་བའི་ཚེ་མྱ་ངན་གྱི་ཤུགས་ཀྱིས་སྐྲངས་པའི་མྱ་ངན་གྱི་ཤུགས་ཀྱིས་སྐྲངས་པའི་ཤུགས་ཀྱིས་སྐྲངས་པའི་མིག་དམར་བ་དང་གདོང་ལས་མཆི་མ་འཛག་པ་དང་འཆི་བར་ཤེས་ནས་ཉེ་དུ་རེ་ཐག་ཆད་པ་དང་རང་ཡང་འཇིགས་བཞིན་དུ་གཤིན་རྗེའི་ཕོ་ཉའི་གདོང་ལ་བལྟ་དགོས་པས།

ད་ལྟ་ཉིད་ནས་ད་ལྟ་ཉིད་ནས། དགེ་བ་ལ་བརྩོན་པར་མ་བྱས་ན་དགོས་པ་མི་འགྲུབ་པ་ནི། རང་སྡིག་དྲན་པས་གདུང་བ་དང་དམྱལ་བའི་སྒྲ་ནི་ཐོས་པ་ཡིས། སྐྲག་པས་མི་གཙང་ས། སྐྲག་པས་མི་གཙང་ལུས་གོས་ཤིང། མྱོས་པར་འགྱུར་ཚེ་ཅི་ཞིག་བྱ།

ཁྱོད་ནི་ཤི་བ་ན། ཉ་གསོན་པོ་བྱེ་ཚན་ལ། ཁྱོད་ནི། ཁྱོད་ནི་འཆི་བ་ན། ཁྱོད་ནི་འཆི་བ་ན། ཉ་གསོན་པོ་བྱེ་ཚན་ལ་འགྲེ་བ་ལྟ་བུའི་ཚེ་འདིར་ཡང་ས། ཚེ་འདིར་ཡང་དེ་ལྟ་བུའི་འཇིགས་པ་དང་ལྡན་པར་གྱུར་ན། ཉ་གསོན་པོ་ཆུ་ནས་བཏོན་ནས་ད་བྱེ་མའི་དཀྱིལ་ལ་བཞག་སོང་ན་དེ་ནི་གོ་བྲལ་རོ་རྒྱབ་མདུད་རྒྱུ་མ་འབའ་ད་གཞན་དག་གད་མོ་བ། འགྲེ་བ་ལྟ་བུའི། ཚེ་འདིར་ཡང་དེ་ལྟ་བུའི་འཇིགས་པ་དང་ལྡན་པར་གྱུར་ན། སྡིག་པ་བྱས་པའི་འབྲས་བུ་དམྱལ་བ་མི་བཟད་པའི་སྡུག་བསྔལ་རྣམས་ནི་དངོས་སུ་མྱོང་ན་སྨོས་ཅི་དགོས་སོ། སྡིག་བྱས་དམྱལ་བ་མི་བཟད་པའི་སྡུག་བསྔལ་རྣམས་ནི་སྨོས་ཅི་དགོས། གཉིས་པ་དེ་བཟོད་དཀའ་བ་ནི། ད་དེ་ལྟ་བུའི་སྡུག་བསྔལ་བཟོད་དཀའ་བ་ནི། སྔོན་སྡིག་པ་དུ་མ་དུ་མ་བྱས་ཤིང་ད་ལྟ་ཡང་ཉི་མ་རེ་རེ་བཞིན་དམྱལ་བའི་རྒྱུ་དུ་མ་བྱེད་པ་ལ་བརྟགས་ནས་ལེ་ལོ་བྱ་བར་མི་རིགས་ཏེ། སྔོན་ཡང་སྡིག་པ་དུ་མ་བྱས་ད་ལྟ་ཡང་ཉི་མ་རེ་རེ་བཞིན་དམྱལ་བའི་རྒྱུ་དུ་མ་བྱེད་པ་ལ་བརྟགས་ནས་ལེ་ལོ་བྱ་བར་མི་རིགས་ཏེ། ཆུ་ཚན་གྱིས་ནི་ཆུ་ཚན་གྱིས་ནི་རེག་པ་ན་གཞོན་ཤ་ཅན་ལ་རབ་ཚ་བའི་དམྱལ་བ་ཡི་ནི་ལས་བྱས་ནས་ཅི་ཕྱིར་དེ་ལྟར་བདེ་བར་གནས། དམྱལ་བར་ཁྲོ་ཆུ་ཁོལ་བའི་ཆུ་ཚན་གྱིས་ནི་དམྱལ་བར། ཁྲོ་ཆུ་ཁོལ་བའི་ཆུ་ཚན་གྱིས་ནི་རེག་པ་ན་རྟ། ཁྲོ་ཆུ་ཁོལ་བའི་ཆུ་ཚན་གྱིས་ད་ཆུ་འདི་འདྲ་རེག་པ་ན། འུ་རའི་ལུས་སྒོ་ནས་དེ་བས་ཀྱང་ཤུན་པ། སྙེ་སྙེན་པ་ཡོ་བའི་ཆུ་ལ་རེག་པ་ན་ལུས་ཀྱང་གཞོན་ཤ་ཅན་ལ་རབ་ཏུ་ཚ་བའི་གདུང་བ་མྱོང་དགོས་པ། དམྱལ་བར་སྐྱེ་བ་ཡི་ལས་བྱས་ནས་ཅིའི་ཕྱིར་དེ་ལྟར། ལེ་ལོའི་དབང་གིས་བདེ་བར

བདེ་བའི་རྒྱུ་བསྒྲུབ་པ་ལ་བརྩོན་པ་མེད་པར་འབྲས་བུ་བདེ་བ་འདོད་པ། བདེ་བའི་རྒྱུ་བསྒྲུབ་པ་ལ་བརྩོན་པ་མེད་པར་འབྲས་བུ་བདེ་བ་འདོད་པ། སྡུག་བསྔལ་ཅུང་ཟད་ཙམ་ཡང་སྲན་ཆུང་བཟེ་རེ་ཅན་ལ། སྡུག་བསྔལ་གྱི་གནོད་པ་མང་ཞིང་འཆི་བས་བཟུང་བཞིན་དུ། འཆི་བས་བཟུང་བཞིན་དུ་ལྷ་འདྲ་བར་ཡུན་རིང་དུ་གསོན་དུ་རེ་བ་རྣམས་ལ་འདོད་པ་མི་ཐོབ་ཅིང་མི་འདོད་པ་ཐོབ་པས་ཀྱི་ཧུད་སྡུག་བསྔལ་དག་གིས་བཅོམ་པར་འགྱུར་རོ། ད་ནི་བརྩོན་མེད་འབྲས་བུ་འདོད་པ་ནི་མང་ཆེ་སྟེ་བརྩོན་མེད་འབྲས་བུ་འདོད་པ་ཟིན་པས་ནི་ད་མང་ཆེ་བས་བརྩོན་འགྲུས་གོ་མ་ཙམ་བྱས་འབྲས་བུ་ཆེན་འདི་འདོད་པ་དེ་ད་གང་པོ་བ།

བཟེ་རེ་ཅན་ལ་སྡུག་བསྔལ་གྱི་གནོད་པ་མང་ཞིང་འཆི་བས་བཟུང་བཞིན་དུ་ལྷ་འདྲ་བར་ཡུན་རིང་དུ་གསོན་དུ་རེ་བ་རྣམས་ལ་འདོད་པ་སྟེ་རང་གི་འདོད་པའི་དོན་མི་ཐོབ་ཅིང་མི་འདོད་པ་ཐོབ་པས་ཀྱི་ཧུད་སྡུག་བསྔལ་དག་གིས་བཅོམ་པར་འགྱུར་རོ།

བཞི་པ་སྡུག་བསྔལ་ལས་ཐར་པའི་ཐབས་ལ་བརྩོན་པ་ལ་བསྐུལ་བ་ནི་ས་བཅད་ས་བཅད་བཞི་པ་གོ། སྡུག་བསྔལ་ལས་ཐར་བའི་ཐབས་ལ་བརྩོན་པར་བསྐུལ་བ་ནི། འོ་ན་ཇི་ལྟར་བྱ་ཞེ་ན། སོ་ད་ནི། དེ་བྱེད་འདི་འདྲ་བོ་བ། སྡུག་བསྔལ་ལ་འོ་ན་སྡུག་བསྔལ་ལས་ཐར་པའི་ཐབས་ལ་བརྩོན་པར་བསྐུལ་བ་ནི་ཇི་ལྟར་ཡིན་ཞེ་ན། མི་ཡི་གྲུ་ལ་བརྟེན་ནས་ནི་སྡུག་བསྔལ་རྒྱ་མཚོ་ཆེ་ལས་གྲུ་འདི།

དང་སྦྱོར་ཐོབ་པའི་རྟེན་ལ་འབད་ན། དང་སྦྱོར་ཐོབ་པའི་རྟེན་ལ་རྟེན་ལ་འབད་ན་ད་ལྟ་དང་སྦྱོར་ཐོབ་པ་གོ་དང་སྦྱོར་གོ་ལ་མི་འདྲ་ཁ་ཚ་མང་གི་ཤེས་ས་སོང་ཨ་ཅིའི་དལ་འབྱོར་གོ། དལ་འབྱོར་གྱི་ཆོས་བཅོ་བརྒྱད་དང་ལྡན་པ། ད་དེའི་ཁ་རུ་ད་ནི་འུ་རེ་མི་སོ་སོ་ལ་དལ་འབྱོར་ཐོབ་ཡ་སོ་སོ་ལ་བབ་ན་ད་དེ་ནི་འབྲས་བུ་ནུ་ག་དེ་ཚོ་རྩེ་ནི་གཅིག་གྱུར་དེའི་ཁ་ལ

དལ་འབྱོར་ཐོབ་པའི་རྟེན་ལ་འབད་ན། སྡུག་བསྔལ་མཐའ་ཡས་ལས་སྒྲོལ་ནི། སྒྲོལ་ནུས་པས་མིའི་ལུས་ཀྱི། གྲུ་ལ་བརྟེན་ནས་ནི། འཁོར་བའི་སྡུག་བསྔལ་གྱི་རྒྱ་མཚོ་ཆེ། ལས་སྒྲོལ་ཅིག་ཅེས་པ། དལ་འབྱོར་དོན་ཆེ་བའོ། དལ་འབྱོར་གྱི་རྒྱུ་སྒྲུབ་པ་ཤིན་ཏུ་དཀོན་པས་ན། དལ་འབྱོར་རྒྱུ་སྒྲུབ་པ་ཤིན་ཏུ་དཀོན་པ་ཚུལ་ཁྲིམས་རྣམ་པར་དག་པའི་གཞིར་གསུངས་སོ། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཟེར་དབུ་མ་འཇུག་པ་ལས་གསུངས་པ་དེ་མ་གཏོགས་ཁྱོད་ནས་རང། དགེ་ལེགས་རྣམས་ཧཱུྃ་ཡིག་རྩ་བའི་ཚིག་གོ་ཆ་ཚང་བྱས་སོང་ན་གང་ཟག། རྩ་བའི་ཚིག་གོ་ཚིག་གོ་ཆ་ཚང་བྱས་སོང་ན་གང་འདོད་ཟག།

རྒྱུ་ཅན་རིགས་མཐུན་ས་བོན་དག་བྱུང་བའི་འཇིག་ཚོགས་ལྟ་བ་དག་རྩ་བ་ཉིད་ནས་དབྱུང་བར་གྱིས་སོ། ད་དེ་ཚོ་གཅིག་པ་བ་བོས་ནས་དེ་ཕྱིར་གྲོལ་འདོད། གྲོལ་བ་འདོད་པ་སོགས་བོ་བ་ནང་དེ་ཕྱིར་གྲོལ་འདོད། ཐོག་མེད་པའི་རྒྱུ་ཅན་རིགས་མཐུན་ས་བོན་ལས་བྱུང་བའི་འཇིག་ཚོགས་ལྟ་བ་དག་རྩ་བ་ཉིད་ནས་དབྱུང་བར་གྱིས་སོ་རྣམ་འགྲེལ་ལས། ད་དེ་ནི་ཡས་རྨོངས་པ་དུས་སུ་དུས་གཉིད་མ་ལོག་ཟེར་ན་རྨོངས་པ་ཞེས་བོས་བ་ན་འོ་དེ་འདྲ་ཡིན་སོང་ནུབ། རྨོངས་པ་ཞེས་བོས་ནས། གྲུ་རྙེད་པའི་དུས་སུ་གཉིད་མ་ལོག་པར། སྐྱེས་བུ། ཆུང་འབྲིང་ཆེན་པོ་གསུམ་གྱི་ལམ་ཉམས་སུ་བླངས་པའི་སྒོ་ནས། འཁོར་བའི། འཁོར་བའི་ཆུ་བོ་ཆེ་ལས་སྒྲོལ་བར་བྱའོ། དལ་འབྱོར་རྙེད་དཀའ་དལ་འབྱོར་རྙེད།

གཉིས་པ། བྱ་བ་ངན་པ་ལ་ཞེན་པའི་ལེ་ལོ་སྤངས་པ་ནི། དགའ་བའི་རྒྱུ་ནི་མཐའ་ཡས་པའི་དམ་ཆོས་དགའ་བའི་མཆོག་སྤངས་ནས་སྡུག་བསྔལ་རྒྱུ་ཡིས་གཡེང་བ་དང་རྒོད་སོགས་ལ་ཁྱོད་ཅི་ཕྱིར་དགའ། འདི་ཕྱི་ཐམས་ཅད་དུ་ས། འདི་ཕྱི་ཐམས་ཅད་དགའ་བའི་རྒྱུ་ནི་ས། འདི་དག་ཕྱི་མ་ཐམས་ཅད་དུ་དགའ་བའི་རྒྱུ་ནི་མཐའ་ཡས་པའི་ས། དགའ་བའི་རྒྱུ། དགའ་བ་པོ་དག་ཅེས་དང་གི་དགའ་བ་འདི་འདྲ་གི་དགའ་བ། རྟག་པ་བ་ཟེར་ནས་མི་འདུག་ཁྱོད་དགའ་སའི་རྒྱུ་འདི་འདྲ་མཐའ་ཡས་པའི། མཐའ་ཡས་པའི་ས། མཐའ་ཡས་པའི། ཐབས་དམ་པའི་ཆོས་ཉམས་སུ་ལེན་པ་ལ་དགའ་བའི་མཆོག་དེ་སྤངས་ནས་དགའ་བའི་རྒྱུ་མཆོག་ཏུ་གྱུར་པ་དམ་པའི་ཆོས་ཉམས་སུ་ལེན་པ་ལ་དགའ་བའི་ཕྱོགས་དེ་སྤངས་ནས། འབྲས་བུ་སྡུག་བསྔལ་གྱི་རྒྱུ་སྡིག་པ་སྡིག་པ་དང། འདུ་འཛི་མང་པོའི་གཡེང་བ་དང། རྒོད་པ་སོགས་བྱ་བ་མ་རྒོད་པ་སོགས་བྱ་བ་མ་ཡིན་པ་མང་པོ་ལ་ཁྱོད་ཅིའི་ཕྱིར་དགའ། དགའ་བར་མི་རིགས་ཏེ་མདོ་སྔགས་ཀྱི་རྒྱུད་ཡིན་པས་དེ་སྐད་དུ་སྡུག་བསྔལ་གྱི་རྒྱུ་བྱ་བ་ངན་པ་ས་ངན་ཞེན་གྱི་ལེ་ལོ་ཟེར་མཁན་གོ་དང། དགའ་བའི་རྒྱུ་དམ་པའི་ཆོས་ལ་དགའ་བ་ཉམས་སུ་ལེན་པ་དེ་སྤང། དེ་མ་ཡིན་པའི་ད་འཇིག་རྟེན་གྱི་ཚོང་ཞིང་ལས་དེ་ནི་གང་ཡོད་པ་འདྲ་མི་འདྲ།

འོ་དེ་རྩ་བའི་ཚིག་ལན་ཚོ་གསར་པོ་འགྲེལ་པོ་ནུབ་པ། གསུམ་པ་དགེ་བ་ལ། གྱིས་ལུག་པའི་ལེ་ལོ་སྤང་བ་སོ་ད་ནི་བྱ་བ་ངན་ཞེན་གྱི་ལེ་ལོ་སྤངས་པའི་ཚིག་རྗེས་གཅིག་རེད་པོ་དེ་རང་ཡིན། དགེ་བ་ལ་སྒྱིད་ལུག་པའི་ལེ་ལོ་སྤངས་པ་ལ་འོ་ནི་ལ་ཡི་ས་བཅད་གསུམ་ཡོད་མེད་ན་དགེ་བ་ལ་སྒྱིད་ལུག་པའི་ལེ་ལོ་སྤངས་པ་ལ་གསུམ། སྒྱིད་ལུག་པའི་གཉེན་པོ་ལ་འབད་པར་གདམས་པ། གཉེན་པོ་ཇི་ལྟར་ཉམས་སུ་ལེན་ཚུལ་ལུང་ལས་གསུངས་པ། འབད་ན། ལེ་ལོ་བཀག་ནས་བྱང་ཆུབ་སྒྲུབ་ནུས་པའོ། དང་པོ་ནི་སྒྱིད་ལུག་པའི་གཉེན་པོ་ལ་འབད་པར་གདམས་པ་ནི། སྒྱིད་ལུག་པའི་གཉེན་པོ་ལ་འབད་པར་གདམས་པ་ནི། སྒྱིད་ལུག་པའི། སྒྱིད་ལུག་པའི་གཉེན་པོ་ལ་འབད་པར་གདམས་པ་ནི། སྒྱིད་ལུག་མེད་དང་དཔུང་ཚོགས་དང་ལྷུར་བླང་བདག་ཉིད་དབང་བྱ་དང། བདག་དང་གཞན་དུ་མཉམ་པ་དང་བདག་དང་གཞན་དུ་བརྗེ་བར་གྱིས། རྒྱལ་པོའི་ཆོས་བཞིའི་སྒོ་ནས།

ལམ་ལ་སློབ་པ་བསམ་པ་སྒྱིད་ལུག་པ་མེད་པ་གོ་ཆའི་བརྩོན་འགྲུས། དཔུང་ཚོགས་དང་ས་སྦྱོར་བ་ཚོགས་གཉིས་ཀྱི་དཔུང་ཚོགས་གསོག་པ་སྦྱོར་བའི་བརྩོན་འགྲུས་དང་ཡར་གཉིས། བརྩོན་འགྲུས་དང། དངོས་གཞི་དྲན་པ་དང་ཤེས་བཞིན་གྱིས་ཉམས་སུ་བླངས་པ་ལྷུར་བླང་བ་དང། དུ་བླང། བདག་ཉིད་དབང་བྱ་དང། ལུས་སེམས་ལས་རུང་དུ་གྱུར་པའི་སྒོ་ནས་བདག་ཉིད་དབང་དུ་བྱ་བ་དང། སྟེ་བྱས་ནས་སོ་ཞེས་པ་འདི་དང། སྒྱིད་ལུག་མེད་དང་དཔུང་ཚོགས་དང་དུ་བླང་བདག་ཉིད་དབང་བྱ་དང་སོ། དེ་ནི་སྒྱིད་ལུག་པའི་ལེ་ལོ་འགོག་པ་ཡིན་འགོག་དགོས་ཀྱི་ཡོད་ན

དངོས་གཞི་དྲན་པ་དང་ཤེས་བཞིན་གྱིས་ཉམས་སུ་ལེན་པ་ལྷུར་བླང་བ། ལུས་སེམས་ལས་སུ་རུང་བའི་སྒོ་ནས་བདག་ཉིད་དབང་དུ་བྱ་བ། ལུས་སེམས་ལས་སུ་རུང་བའི་དགེ་བ་ལ་ཇི་འདོད་ཇི་ལྟར་འདོད་འདོད་དུ་བཀོལ་རུང་བ། ལས་སུ་རུང་བ་དང་ལུས་དང་ལས་ཤིན་སྦྱངས་ཀྱི་བདེ་བ་ཤིན་སྦྱངས་དགོས་ཀྱི་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་དགོས་ཀྱི་ཡོད་པ། ལུས་ཤིན་སྦྱངས་སོང་ན་ལུས་དགེ་བའི་དམིགས་པ་ལ་ཇི་འདོད་དུ་འཇོག། སེམས་ཤིན་སྦྱངས་བྱུང་ན་སེམས་དགེ་བའི་དམིགས་པ་ལ་ཇི་ལྟར་འདོད་འདོད་དུ་འཇོག་ཐུབ་པ་ལས་རུང་གི་དགོས་དགོས་པ་སྒོ་ནས་བདག་ཉིད་དབང་དུ་བྱ་བ་དང། སྟེ་བྱས་ནས་འོག་ནས་འཆད་པ་ལྟར་བདག་དང་གཞན་དུ་མཉམ་པ་དང་བདག་དང་གཞན་དུ་བརྗེ་བར་གྱིས་ཤིག་པའོ།

གྱིས་ཤིག་པའོ། འོ་དེ་བྱས། ད་གཉིས་པ། གཉེན་པོ་ཇི་ལྟར་ལེན་པའི་ལུང། ཚུལ་ལུང་ལས་གསུངས་པ་ནི་གཉེན་པོ་ཇི་ལྟར་ལེན་པའི་ཚུལ་ལུང་ལས་གསུངས་པ་ནི། སངས་རྒྱས་ཉིད་ཀྱི་དབང་པོ་རྣོན་པོ་བརྩོན་འགྲུས་བརྩམས་པ། བརྩོན་འགྲུས་བརྩམས་པ་བསོད་ནམས་ཀྱི། བརྩོན་འགྲུས་བརྩམས་པ་བསོད་ནམས་ཀྱི། ཚོགས་མཐའ་ཡས་པ་བསགས་པ་ཤིན་ཏུ་བྱ་དཀའ་བའི་སྤྱོད་པ། བསྐལ་པ་གྲངས་མེད་དུ་མར་ཉམས་སུ་ལེན་པས་བསྒྲུབ་པར་བྱ་བ་ཡིན། བྱ་དཀའ་བའི་སྤྱོད་པ། ལུང་ལས། གཉེན་པོ་ཇི་ལྟར་ཉམས་སུ་ལེན་པའི་ཚུལ་ལུང་ལས་གསུངས་པ་ནི། སངས་རྒྱས་ཉིད་ནི་དབང་པོ་རྣོན་པོ་བརྩོན་འགྲུས་བརྩམས་པ་བསོད་ནམས་ཀྱི་ཚོགས། མཐའ་ཡས་པ་བསགས་པ་ཤིན་ཏུ་བྱ་དཀའ་བའི་སྤྱོད་པ། བསྐལ་པ་གྲངས་མེད་དུ་མར་དུ་མར་ཉམས་སུ་ལེན་པས་ཉམས་སུ་ལེན་པས་བསྒྲུབ་པར་བྱ་བ་ཡིན་ན་ཟེར། སངས་རྒྱས་ཀྱི་འོ་དེ་འདྲ་ཅིག་བསྒྲུབ་པར་བྱ་བ་ཡིན་ན་ཟེར། བདག་གིས་བྱང་ཆུབ་ག་ལ་ཞེས་སོ། བདག་དེ་འདྲ་བྱང་ཆུབ་དེ་སྒྲུབ་ཐུབ་ཀྱི་མེད་པས་བདག་གིས་བྱང་ཆུབ་ག་ལ་ཞེས་སྒྱིད་ལུག་པར་ནི་མི་བྱ་སྟེ། འདི་ལྟར་དེ་བཞིན་གཤེགས་པ་ནི་བདེན་པ་གསུང་བས་བདེན་འདི་གསུངས་སོ། སངས་རྒྱས་བདེན་པ་གསུང་བས་བདེན་འདི་གསུངས། བདག་ནི་དེ་ལྟ་བུའི་སངས་རྒྱས་བསྐལ་ཆེན་གྲངས་མེད་གསུམ་དུ་གསོག་པ་ཚོགས་གསོག་པ་ལ་སོགས་པ་གྲུབ་པ་དེ་འདྲར་དེ་འདྲ་རང་གི་རྒྱུན་གྱིས་མིན་པས་བསམ་ན། བདག་ནི་དེ་ལྟ་བུ་མ་ཡིན་པས་བདག་གིས་བྱང་ཆུབ་ག་ལ་ཐོབ་ཅེས་ཞུམ་ནས་སྒྱིད་ལུག་པར་ནི་མི་བྱ་སྟེ། འདི་ལྟར་དེ་བཞིན་གཤེགས་པ་ནི་བདེན་པ་འབའ་ཞིག་གསུང་བས། བདེན་པ་འདི་གསུངས་ཏེ་བདེན་པ་འབའ་ཞིག་གསུང་བས། བདེན་པ་འདི་གསུངས་ཏེ། ཕྱིན་ཅི་ལོག་གསུང་བའི་རྒྱུ་མཚན་མེད་པས། ཡིད་བརྟན་དུ་རུང་བའི་ཕྱིན་ཅི་ལོག་སངས་རྒྱས་ཀྱིས་ཕྱིན་ཅི་ལོག་གསུང་བའི། ཕྱིན་ཅི་ལོག་གསུང་བའི་རྒྱུ་མེད་པས་ཡིད་བརྟན་དུ་རུང་བའི་ཕྱིར་རོ། ཇི་ལྟར་སངས་རྒྱས་ཀྱིས་གསུངས་ཞེ་ན་ཇི་ལྟར་གསུངས་ཞེ་ན་ལག་བཟང་གིས་ཞུས་པ་ལས། གཞན་ཡང་བྱང་ཆུབ་སེམས་དཔའ་འདི་ལྟར་ཡང་དག་པར་རྗེས་སུ་སློབ་སྟེ། ཡང་དག་པར་རྗེས་སུ་སློབ་སྟེ། གང་དག་སེང་གེ་དང་སྟག་དང་ཁྱི་དང་ཅེ་སྤྱང་དང་བྱ་རྒོད་དང་ཁྲུང་ཁྲུང་དང་བྱ་རོག་དང་འུག་པ་དང་སྲིན་བུ་དང་སྦྲང་མ་དང་སྦྲང་བུ་དང་སྦྲང་མ་དང་སྦྲང་བུ། ཤ་སྦྲང་དུ་གྱུར་པ། དེ་དག་ཐམས་ཅད་ཀྱང་བླ་ན་མེད་པའི་བྱང་ཆུབ་ཏུ་འཚང་རྒྱ་བར་འགྱུར་ན། བདག་མིར་གྱུར་བཞིན་དུ་སྲོག་གི་ཕྱིར་ཡང་བྱང་ཆུབ་ཐོབ་པའི་བརྩོན་འགྲུས་ཉམས་པར་བྱེད་སྙམ་མོ་ཞེས་དང། དཀོན་མཆོག་སྤྲིན་ལས་ཀྱང་གསུངས་སོ། དེ་སྐད་དུ། སངས་རྒྱས་བཅོམ་ལྡན་འདས་ཀྱིས་འོག་ཏུ་དུག་གསུངས་པས་གསུངས་པའོ། དེ་བཞིན་གཤེགས་པའི་བསྟན་པ།

བྱང་ཆུབ་ཏུ་འཚང་རྒྱ་བར་འགྱུར་ན་བདག་མིར་གྱུར་བཞིན་དུ་སྲོག་གི་ཕྱིར་ཡང་བྱང་ཆུབ་ཐོབ་པའི་བརྩོན་འགྲུས། ད་དེ་བས་མང་བྱས་ཏེ་ནར་མེད་ན་བརྩོན་འགྲུས།

འབད་པ་བྱས་ན་ལེ་ལོ་བཀག་པ། ལེ་ལོ་བཀག་ནས་བྱང་ཆུབ་སྒྲུབ། བྱང་ཆུབ་སྒྲུབ་ནུས་པ་དེ་ལ་ས་བཅད་བཞི་ནོ། བརྩོན་འགྲུས་ཀྱི། བཞི། བརྩོན་པའི་སྟོབས་བསྐྱེད་ན། བརྩོན་པའི་སྟོབས་བསྐྱེད་ན། བརྩོན་པའི་སྟོབས་བསྐྱེད་ན་བྱང་ཆུབ་ཐོབ་ནུས་པར་བསམ་པ། བྱང་ཆུབ་སྒྲུབ་པའི་དཀའ་སྤྱད་ལ། ངན་འགྲོའི་སྡུག་བསྔལ་གྱི་ཆ་ཙམ་ཡང་མེད་པས་བཟོད་རིགས་པ། སྨན་པའི་རྒྱལ་པོས་ཆོ་ག་འཇམ་པོས་ནད་ཆེན་པོ་གསོ་བར་མཛད་པས་བཟོད་རིགས་པ་དང། དེ་ལ་སྡུག་བསྔལ་མེད་ཅིང་བདེ་བ་རྒྱས་པས་དགའ་བར་རིགས་པའོ། དང་པོ་ནི། བརྩོན་པའི་སྟོབས་བསྐྱེད་ན་བྱང་ཆུབ་ཐོབ་ནུས་པར་བསམ་པ་ནི་བརྩོན་འགྲུས་མ་བྱས་པ་མིན་པ་བརྩོན་འགྲུས་བྱས་ན་བྱང་ཆུབ་འགྲུབ་ནུས་ཀྱི་རེད་ཟ། ཁོ་ལགས། ང་ད་ཅི་འདོད་ཚིག་ཁོང་ཚོ་ཁོང་ཚོ་ཡིན་ནོན་ཚོ་ཡིན་ཚོ་སྦྲང་བུ། སྦྲང་བུ་ཤ་སྦྲང་བུང་བ་དང་དེ་བཞིན་སྲིན་བུར་གང་གྱུར་པ་དེས་ཀྱང་བརྩོན་པའི་སྟོབས་བསྐྱེད་ན་བྱང་ཆུབ་ཐོབ་དཀའ་བླ་མེད་ཐོབ། བདག་ལྟ་མིག་གི་བདག་ལྟ་རིགས་ཀྱིས་མིར་སྐྱེས་ལ་ཕན་དང་གནོད་པ་ངོ་ཤེས་པས་བྱང་ཆུབ་སྤྱོད་པ་མ་བཏང་ན་བདག་གིས་བྱང་ཆུབ་ཅིས་མི་ཐོབ་ཟེར་བ་དེ་ད་ཐུགས་བསྐྱེད་པས་གསུངས་པ་སྔར་བཤད་པ་ལྟར་སྦྲང་བུ་ཤ་སྦྲང་བུ་ཤ་སྦྲང་བུང་བ་དང་དེ་བཞིན་སྲིན་བུར་གྱུར་པ་དེ་དག་ཀྱང་བརྩོན་པའི་སྟོབས་བསྐྱེད་དེ་ཚོགས་བསགས་ན་བྱང་ཆུབ་ཐོབ་དཀའ་བ་བླ་མེད་ཐོབ་པར་གསུངས། ན་ཚི་ཏི་སངས་རྒྱས་ཀྱིས་གསུངས་པ་ན་བདག་ལྟ་བུ་རིགས་ཀྱི་ཁྱད་པར་དུ་འཕགས་པ་མིར་སྐྱེས་ཏེ། རིགས་ཀྱི་ཁྱད་པར་དུ་འཕགས་པ་ནི་མིར་སྐྱེས་པ། བསམ་པའི་ཁྱད་པར་ཅན་བྱང་ཆུབ་སྒྲུབ་པ་དང་བསམ་པའི་ཁྱད་པར་ནི་བསམ་པའི་ཁྱད་པར་ནི། གཞུང་གི་དོན་ནི་མང་ཆེ་གཞུང་ཆེན་མོའི་དོན་དག་བཞིན་ཏེ། འདི་ནི་བསམ་པའི་ཁྱད་པར་རེ་བ་དེ་འདྲ་ཡོད། ཁྱད་པར་བྱང་ཆུབ་བསམ་པའི་ཁྱད་པར་བྱང་ཆུབ་སྒྲུབ་པ་ལ་ཕན་པ་དང་གནོད་པའི་བླང་དོར་ངོ་ཤེས་པས་བྱང་ཆུབ་ཀྱི་སྤྱོད་པ་བླངས་ཏེ། བྱང་ཆུབ་ཀྱི། སྤྱོད་པ་བླངས་ཏེ་མ་བཏང་ན་བདག། བྱང་ཆུབ་ཀྱི་སྤྱོད་པ་བྱང་ཆུབ་ཀྱི་སྤྱོད་པ་བླངས་ཏེ་མ་བཏང་ན་བདག་གིས་བྱང་ཆུབ་ཅིས་མི་ཐོབ་ངེས་པར་ཐོབ་ནུས་སྙམ་དུ་བསམ་པར་བྱའོ། དེ་ཕྱིར་ད་གཉིས་པ་བྱང་ཆུབ་སྒྲུབ་པའི་དཀའ་སྤྱད་ལ། ངན་འགྲོའི་སྡུག་བསྔལ་གྱི་ཆ་ཙམ་ཡང་མེད་པས་བཟོད་རིགས་པ་ལ་གསུམ་ཟ་ཡང་བྱང་ཆུབ་སྒྲུབ་པའི་འོ་ས་བཅད་ནི་ཡང་དེ་ངལ་བ་བྱེད་བྱ་གསུམ་ཟ། རྐང་ལག་གཏོང་བའི་དཀའ་སྤྱད་ཀྱིས་འཇིགས་མི་རིགས་པ། ངན་འགྲོའི་སྡུག་བསྔལ་ཆ་ཙམ་ཡང་མྱོང་མི་དགོས་པ། ནད་ཆེན་པོ་འཇོམས་པའི་ཆེད་དུ་སྡུག་བསྔལ་ཆུང་ངུ་བཟོད། རིགས་པའི་དཔེའོ། ས་བཅད་གསུམ་བྱས་སོང། བྱང་ཆུབ་སྒྲུབ་པའི་དཀའ་སྤྱད་ལ་ངན་འགྲོའི་སྡུག་བསྔལ་གྱི་ཆ་ཙམ་ཡང་མེད། ཆ་ཙམ་ཡང་མེད་པས་བཟོད་རིགས་པ་དེ་ལ་ས་བཅད་གསུམ། དང་པོ། རྐང་ལག་གཏོང་བའི། དང་པོ། རྐང་ལག་སོགས་གཏོང་བའི་དཀའ་སྤྱད་ཀྱིས་འཇིགས་མི་རིགས་པ་ནི། འོན་ཏེ་རྐང་ལག་འོན་ཏེ་རྐང་ལག་ལ་སོགས་པ་གཏང་དགོས་བདག་ནི་འཇིགས་ཤེ་ན་སོ་ད་བྱང་ཆུབ་ཀྱི་དེ་ནས་བྱང་ཆུབ་བསྒྲུབ་པ་ལ་དེ་ནས་རྐང་ལག་གཏང་བ་ལ་སོགས་པ་དེ་འདྲ་བྱེད་དགོས་ཀྱི་ད་དེ་འདྲ་ནི་བཏང་ཐུབ་ཀྱི་མིན་པས་འཇིགས་པས་སོ་ཟེར་ན། ལྕི་དང་ཡང་བ་མ་དཔྱད་པར་རྨོངས་པས་བདག་ནི་འཇིགས་པར་ཟད། བསྐལ་པ་བྱེ་བ་གྲངས་མེད་དུ་ལན་གྲངས་དུ་མར་བཅད་པ་དང། དབུག་དང། བསྲེག་དང། གཤགས་འགྱུར་གྱི་བྱང་ཆུབ་ཐོབ་པར་མི་འགྱུར་རོ། འོན་ཏེ། བརྩོན་པས་བསྒྲུབ་ནུས་ཀྱང་རྐང་ལག་དང་མགོ་ལ་སོགས་པའི་སྦྱིན་པར་གཏང་དགོས་པས་བྱ་དཀའ་བའི་སྤྱོད་པ་དེ་དག་བདག་གིས་མི་ནུས་པས་བདག་ནི། འཇིགས་ཞེ་ན་ས། དེ་དག་སྦྱིན་པར་གཏོང་དགོས་ཀྱང། སྡུག་བསྔལ་ལྕི་བ་དང་ཡང་བའི་ཁྱད་པར་ལེགས་པར་མ་དཔྱད་པར་འདོར་ལེན་ལ་རྨོངས་པས་སོ། བདག་ནི་འཇིགས་པར་ཟད་དོ། ལྕི་ཡང་གི་ཁྱད་པར་མ་ཤེས་པ་འདོར་ལེན་ལ་རྨོངས་པས་བདག་གིས་འཇིགས་པར་ཟད་ཀྱི་ད་འཇིགས་དགོས་མེད། འཇིགས་མི་དགོས་ཏེ། འཇིགས་མི་དགོས་ཏེ། འཇིགས་མི་དགོས་ཏེ་འཇིགས་པར་བདག་གིས་འཇིགས་པར་ཟད་ཀྱི། ད་དེ་འདྲའི་ཁྱོད་རང་ལྕི་ཡང་གི་ཁྱད་པར་ད་འོ་དེ་ཚོ་མ་ཤེས་པའི་རྐྱེན་གྱིས་འཇིགས་པ་བས་ཏེ། འཇིགས་པར་ཟད་ད་འཇིགས་མི་དགོས་ཏེ། ཐོག་མ

མྱོང་བར་འགྱུར་གྱི། དེ་ཙམ་མྱོང་ཡང་ལུས་དོན་མེད་ལ་ཆུད་ཟོས་པ་མ་གཏོགས་དེ་འདྲ་ཅིག་མྱོང་ན་ཡང་ལུས་ད་དོན་དག་དང་ནི་མ་བོ་དོན་མེད་ལ་ཆུད་ཟོས་པ་མ་གཏོགས་པ་བླ་ན་མེད་པའི་བྱང་ཆུབ་ཐོབ་པར་མི་འགྱུར་རོ་བླ་ན་མེད་པའི་བྱང་ཆུབ་ཙམ་ནི་ཐོབ་མེད་དེ་དུ་དུ་མ་སྡུག་བསྔལ་དེ་འདྲ་ཅིག་སྤྱད་ཡོད་བླ་ན་མེད་པའི་བྱང་ཆུབ་ཐོབ་པར་མི་འགྱུར་རོ།

བསྐལ་པ་སྟོང་ཕྲག་མང་གི་བྱེ་བ་འདི་ལ་ནོར་བསྐལ་པ་བྱེ་བ་གྲངས་མེད་བཏགས་བཏགས་པའི་དེ་ལན་གྲངས་དུ་མར་དམྱལ་བ་དེ་འདྲར་སྐྱེས་ནས་དུམ་བུར་བཅད་པ་དང་དམྱལ་བའི་སྡུག་བསྔལ་མྱངས་ནས་དྲེད་པོ་གཅིག་བྱས་ཡོད་པ་རེད། ང་ད་བྱང་ཆུབ་ཐོབ་མེད་པ་རེད། ད་བྱང་ཆུབ་ཐོབ་པའི་ཆེད་དུ་དེ་འདྲར་གྱི་སྡུག་བསྔལ་མྱོང་ཡས་དེ་ལ་དེ་ནས་དམྱལ་བའི་སྡུག་བསྔལ་གྱི་རྩ་ནས་དེ། འགྲན་དུ་ཡེ་མོ་ཕུ་ཉག་ཡོད་གསུངས་མ་ས་ངན་འགྲོའི་སྡུག་བསྔལ་གང་ས། དམྱལ་བའི་སྡུག་བསྔལ་ཆ་ཙམ་ཡོད་ཟེར་འདུག་ག་ངན་འགྲོའི་སྡུག་བསྔལ་གྱི་ཆ་ཙམ་ཡང་མྱོང་མི་དགོས་པ། རྐང་ལག་སོགས་དཀའ་སྤྱད་ཀྱིས་འཇིགས་མི་རིགས་པ་དང། འོ་དེ། དུག་སེལ་བྱེད། ད་དེ་ནས་གཉིས་པ་ནི། ནི་དང་པོ་གོ་བ། དང་པོ་ག་གི་བ།

གནོད་བསལ་ཕྱིར་ལུས་རྨ་བཏོད་པའི་སྡུག་བསྔལ་བཞིན། ངན་འགྲོའི་སྡུག་བསྔལ་བསམ་ན་བདག་གིས་བྱང་ཆུབ་བསྒྲུབ་པའི་དཀའ་སྤྱད་ཀྱི་སྡུག་བསྔལ་འདི་ནི། སྔ་མ་ལ་ལྟོས་ན་དུས་ཐུང་ཞིང་སྔ་མ་ངན་འགྲོའི་སྡུག་བསྔལ་དེ་ཚོ་ལ་བསམ་པ་ཡིན་ན་སྔ་མ་ལ་ལྟོས་ན་བྱང་ཆུབ་བསྒྲུབ་པའི་ཨ་འདི་སྡུག་བསྔལ་ནི་དུས་ལ་ལྟོས་ནས་དུས་ཐུང་བ་དང། དུས་ཐུང་ཤིན་ཏུ་ཆུང་བའི། ཚོད་ཡོད་ཅིང་བཟོད་སླ་བ་ཞིག། བཟོད་སླ་བ་ཞིག་སྟེ། ནད་ཀྱི་ཟུག་རྔུ་ཁོང་པར་བརླགས་པའི་གནོད་པ་བསལ་བའི་ཕྱིར་དུ་ལུས་ལ། རྨ་ཅུང་ཟད་བཏོད་པའི་སྡུག་བསྔལ་བཟོད་ནུས་པ་བཞིན་ནོ། དཔེ་བཞག་ན། ནད་ཀྱི་ཟུག་རྔུ། ཁོག་པའི་ནང་དུ་ཡོད་པ་དེ་ཁོང་པར་བརླགས་པའི་གནོད་པ་དེ་བསལ་བའི་ཕྱིར་དུ་ལུས་ལ་རྨ་ཅུང་ཟད་བཏོད་པའི་སྡུག་བསྔལ་བཟོད་ནུས་པ་བཞིན་དུ་སོ་ཐར་ལུས་ལ་གཤག་བཅོས་བྱེད་དགོས་པ་ཡ་གི་ཁོག་པ་གཤགས་ནི་འོང་ཁོ་ད་ཡ་གི་དེ་ནི་ལུས་ལ་རྨ་བཟོས་ན་ཡ་དེ་བཟོད་ཐུབ་ཀྱི་འདུག་དེ་ནང་བཞིན་པས་སོ་དཔེ་ཁོ་འོང་ཡ་གི་ངན་འགྲོའི་སྡུག་བསྔལ་ཁོ་དང་བྱང་ཆུབ་སྒྲུབ་པའི་ཕྱིར་དུ་མི་རུ་སྡུག་བསྔལ་བཅའ་བ་དེ་དེ་ནི་དུས་ཡུན་དང། དེ་ནི་སྡུག་བསྔལ་ཆེ་ཆུང་དང་བདག་རྒྱུག་བདག་རྒྱུག་གི།

དེ་ལྟར་སྨན་པ་ཀུན་ཀྱང་གསོ་དཔྱད་ཀྱི་མི་བདེ་བ་ཅུང་ཟད་ཙམ་པ་ཡིས་ནད་མེད་པར་བྱེད་པ་ཇི་བཞིན་དུ། མི་བདེ་བ་ཡིས་ནད་མེད་བྱེད། སྔོན་ལ་མི་བདེ་བ་ཅུང་ཟད་དེ་འདྲ་བྱེད། བྱང་ཆུབ་སྒྲུབ་པའི་བྱེད་པ་དེ་བཞིན་དུ་བྱང་ཆུབ་སྒྲུབ་པའི་བྱང་ཆུབ་སྒྲུབ་པའི་དཀའ་སྤྱད་ཀྱང་སྡུག་བསྔལ་ཤིན་ཏུ་ཆུང་བ་དེ་བས་ན་འཁོར་བའི་སྡུག་བསྔལ་མང་པོ་དག་གཞོམ་པའི་ཕྱིར་དུ་དཀའ་སྤྱད་ཀྱི་མི་བདེ་བ་ཆུང་ངུ་དེ་ཡང་བཟོད་པར་བྱ་སྟེ། རང་གཞན་གྱི་དུས་དཔག་ཏུ་མེད་པའི་སྡུག་བསྔལ་རང་དང་གཞན་གྱི་དུས་དཔག་ཏུ་མེད་པའི་སྡུག་བསྔལ་ཞི་བར་བྱེད་པའི་ཕྱིར་རོ།

གསོ་བར་མཛད་པས་བཟོད་རིགས་པ་ལ་གསུམ་ཟེར། སྟོན་པས་གསོ་དཔྱད་ཀྱི་སྡུག་བསྔལ་ཙམ་ཡང་མྱོང་མི་དགོས་པ་ནད་ཆེན་པོ་གསོ་བའི་ཐབས་སྟོན་པར་མཛད་པ། ལུས་གཏོང་བ་ལ་དཀའ་བའི་བློ་ཡོད་པའི་ཚེ་གཏོང་བ་བཀག་པ།

ཚོད་མ། གཏོང་བ་དང་འདྲ་བར་གོམས་པས་ཚོད་མ་དེ་འདྲ། དེ་འདྲ་གཏོང་བ་དང་ཚེ་ན་གམ་གང་འདམ་གོམ་གོམས་ནས། གོམས་པའི་ཚེ་དེ་ནས་ལུས་གཏོང་བར་གསུངས་པས་དེ་དཀའ་བ་མེད་པ། དང་པོ་ནི། སྟོན་པས་གསོ་དཔྱད་ཀྱི་སྡུག་བསྔལ་ཙམ་ཡང་མྱོང་མི་དགོས་པར་ནད་ཆེན་པོ་གསོ་བའི་ཐབས་སྟོན་པར་མཛད་པ་ནི། གསོ་དཔྱད་ཕལ་པ་འདི་འདྲ་བ་སྨན་པ་མཆོག་གིས་མ་མཛད་དེ། ཆོ་ག་ཤིན་ཏུ་འཇམ་པོ། ཆོ་ག་ཤིན་ཏུ་འཇམ་པོ་ཡིས། ནད་ཆེན་དཔག་མེད་གསོ་བར་མཛད། གསོ་བ་སྟོན་པ་མཆོག་གིས། སྨན་པ་ཕལ་པ་ཚོའི། འོ་དེ་འདྲ་གི། གཙག་བུ་བཙུར་བ་ལ་སོགས་པ་ཁབ་བཙུར་བ་དེ་འདྲའི་ཡི་མོ། འོ་དེ་འདྲ་གི་དེ་ནི། ནད་ཆེན་དཔག་མེད་གསོ་བར་མཛད། བྱང་ཆུབ་སྒྲུབ་པའི་དཀའ་སྤྱད་གསོ་བའི། གསོ་དཔྱད་ཕལ་པ་འདི་ལྟ་བུའང་ཐུབ་པའི་ཐུབ་པའི་དབང་པོ་སྨན་པ་མཆོག་གིས་མ་མཛད་དེ། ལམ་བདེ་བས་འབྲས་བུ་བདེ་བ་ཐོབ་པའི་ཐབས་ཆོ་ག་ཤིན་ཏུ་འཇམ་པོ་ངལ་ཞིང་དུབ་པ་དང། འདོད་པ་བསོད་ཉམས་ཀྱི་མཐའ་གཉིས་སྤངས་པ་ཡིས

ད་གཉིས་པ་ལུས་གཏོང་བ་ལ་དཀའ་བའི། དེ་ནི་ལུས་གཏོང་བ་ལ་དཀའ་བའི་བློ་ཡོད་པའི་ཚེ་གཏོང་བ་བཀག་པ་ནི་ལུས་གཏོང་བ་ལ་དཀའ་བའི་ཚེ། དཀའ་བའི་ཚེ་དེ་ནི་སངས་རྒྱས་ཀྱིས་གཏོང་བ་བཀག་པ་ནི། ཚོད་མ་ལ་སོགས་སྦྱིན་པ་ལའང་འདྲེན་པས་ཐོག་མར། སྦྱོར་བར་མཛད། དེ་ལ་གོམས་ནས་ཕྱིས་ནས་ནི། རིམ་གྱིས་རང་གི་ཤ་ཡང་གཏོང། སོ་སངས་རྒྱས་ཀྱི་ཐབས་ཀྱིས་ད་རིམ་པར་བྱས་ནས་གཏོང་ཚུལ་རིམ་པ་འདི་འདྲ་བྱས་ནས་གསུངས་ཡོད་པས། ཐ་མ་མྱང་ཡས་ཀྱི་ཅི་ཡང་མ་ཤེས་པ་བས་ཁྱོད་རང་འཇིགས་དགོས་མོར་གསུངས་སོ་ད་རིམ་པར་བྱས་ནས་མ། ཐོག་མར་སྦྱིན་པ་ལ་མ་གོམས་པའི་ཚེ། ཐོག་མར་སྦྱིན་པ་ལ་མ་གོམས་པའི་ཚེ་ཟན་ཆང་དང།

དེ་ལ་དཀའ་བའི་བློ་མེད་པར་གོམས་ནས་ད་དེ་འདྲའི་ད་བཏང་ཐུབ་ས་དཀའ་བའི་བློ་མེད་པར་གོམས་དུས་ཙཱ་ནས་ཕྱིས་ནས་ནི་རིམ་གྱིས་ཕྱིས་ནས་དེ་ནས་རང་གི་ནང་གི་ཅ་ལག་གང་ཅིག་རྩ་ཆེ་ས་ཆེ་ས་དེ་ཚོ་རིམ་པས་རིམ་པས་གཏོང། དེ་ཚོ་ཡས་གོམས་དུས་ཙཱ་ནས་དེ་ནས་རང་གི་ལུས་ཀྱི་ཤ་ཡང་གཏོང་བ་ལ་གོམས་ཡོང་གི་པས་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་སྙ་ཡོད་རོ་ཡོད་སྤྲོས་པ་བྱུང་སོང།

རིམ་པས་བཏང་དུ་བགྱིས་པས་དང་པོ་ནས་ཏོག་ཙམ་མ་བཏང་ན་དེ་ནི་གོམས་ཡས་མོ་བས། གསུམ་པ་ཚོད་མ་གཏོང་བ་དང་འདྲ་བར་གོམས་པའི་ཚེ་ལུས་གཏོང་བར་གསུངས་པ་ལ་དེ་ནི་དཀའ་བ་མེད་པ་ནི་ཟེར་མོ་ག་ཚེ་ལུས་གཏོང་བར་གསུངས་པ་ལ་དཀའ་བ་མེད་པ་ནི། གང་ཚེ་རང་གི་ལུས་ལ་ནི། གང་ཚེ་རང་གི་ལུས་ལ་ནི། ཚོད་སོགས་ལྟ་བུའི་བློ་སྐྱེས་པ་ད་ཚོད་མ་བཏང་བ་དེ་ལྟ་བུའི་དེ་ནི་བློ་ཚོད་སོགས་ལྟ་བུའི་བློ་སྐྱེས་པ། དེ་ཚེ་ཤ་ལ་སོགས་གཏོང་བ་དེ་ལ་དཀའ་བ་ཅི་ཞིག་ཡོད། ད་ལྟ་ནས་གོམས་འདྲིས་བརྩོན་ནས་དེ་འདྲ་གཏོང་རྒྱུའི་ཁོ་ནས་ད་ལྟ་ནས་དཀའ་བ་རྩ་མེད། དེ་ལྟར་གོམས་པས་གང་གི་ཚེ་རང་གི་ལུས་ལ་ནི། ཚོད་མ་གཏོང་བ་སོགས་ལྟ་བུའི་བློ་སྐྱེས་ནས་དེའི་ཚེ། ཤ་ལ་སོགས་པ་གཏོང་བས།

དེས་ན་སེམས་སེམས་དཔའ་ཆེན་པོ་འཁོར་བར་གནས་པ་ལ་སྐྱོ་བའི་རྒྱུ་མེད་པ། འཁོར་བར་གནས་པ་ལ་སྐྱོ་བའི་རྒྱུ་མེད་པ། རྒྱུ་མཚན་དེས་ན་ལམ་བགྲོད་པ་ལ་ཐེག་པ་དམན་པ་ལས་མཁས་པར་བཤད་པ།